ནཱ་ལེ་ག་དུས་སུ་མེད་ཀི་དུས་སུ་མེད་ཀི། ནའི་དུས་སུ་ཐོབ་དུས་ཡོད་ག། འདི་ཀི་གོ་ལས་བྱེད་ཕམ་པི་འཆ་དུས་ཚོད་ཀི་ཧ་གོ་དི་བས་འོང། བྱེད་ཕམ་པི་འཆ་དུས་ཚོད་ཀི། ཁ་ཆེ་བ་ར། དུས་སུ་མེད་ཁ་བསླབ་ད་ལུ། ཁ་དི་ང་ཆེ་ཀི་བསླབ་ནི་བསླབ་སུ་བ། དེ་བས་འོ་ད་ལུ་ན་མ་ས་མེད་ཀི་ཚི་མ་དུས་ཚུ། ཁ་ལས་ཐེན་དི་འཇོག་དི་བས། ཡང་ཅི་བར་ང་ཆེ་ཀི་ཁ་མ་བསླབ་ཀི་ཧེ་མ་ལ་ར། ཁ་ན་མ་ས་མེད་ཡ་ད་མ་པའི་པའི་ར་དུས་བས། ཨང་དུས་སུ་མེད་བས་དུས་ཡོད་བུ་རུ་ཆི་བས་ཅི། ང་ཆེ་མེད་དུས་ཚུ་ལུ། ནའི་མ་དྲོ་བུ་ཆི་ར་ཐོབ་དུས་དུ་སེ། དུས་སུ་མེད་བསླབ་དི་བས་འོང།

དུས་སུ་མེད་དོ་རུ་རང་ང་བྱས་ཀི། བློས་པོས་དུས་ཚོད་ལུ། དེ་ལས་དྲག་ཤོག་དུས་ཚོད་ལུ་ང་བྱས་ཁ་ལབ་ད་ལུ་དགུ་སྟོ་མ་ས་ཀ་དགུ། དེ་ལས་ང་བྱས་ཀི་ཁ་དི་མ། ག་ཅུ་ལོ་པང་དང་སྦྲག་དི་བས་ང་བྱས་ཀི་ཁ་དི་སྦྲག་དི་བས་ང་བྱས་ཀི་ཁ་ལབ་ཨི། ང་བྱས་ཀི་ལབ་དུས་ཚོད་དི། ག་ཅུ་ལོ་ཁའི་དགུ་ལུ་ཀའི་ཤིམ་དང་ང་བྱས་ཀི་དུས་སུ་མེད་ཀི། ཕྱི་མ་དུས་ཚོད་ཕ་མ་རི་ནི་ཀི་དན་ལུ་ང་བྱས་དུས་ཚོད་མེད་ཁ་ལབ་པོ་མི། དི་ཅོག་ར་ཅི་པི་ར་གཉན་སེ་མི་བྱམས་དང་སྤུན་སིམ་དུས་ཚོད་བྱས་ཕ་མ་སྤུན་ཆ་དུས་ཚོད་དུས་སུ་མེད་ཀི་ལ་ལན་ཐབ་དི་ཧོམ་རུ་བྱས་བ་ཅིན་རྣལ་མ་སེམས་མིག་ཕྱེ། དྲག་ཤོས་ཀུན་དྲག་ཤོས་པས་སྦྱོང། དེ་དུས་སུ་མིག་གི་ནད་འདི་ག་ཅི་གི་ནད་ཡིན་ན་སེ་ཆད་ཀྱི་མ་ཤེས་པར་བྱེད་པ་ཅི། འདི་མ་ཤེས་པ་ཅི་བྱེད་ཀྱི་དུས་སུ་མིག་གི་དྲུང་ཚོ་ཡ་སོ་སོང་ཞིམ་ད་ལུ་བྱེད་ཀྱི་ཁ་ག་ཅི་གི་བའི་ནད་ཐོབ་ཐོབ་ཡིན་ན་སེ། ཧ་གོ་ནི་གི་དྲན་ལུ་བྱེད་ཀྱི་དྲུང་ཚོ་ཡ་སོ་འཇོ་ཞིམ་ད་ལུ་སྨན་ཁང་དང་སོང་ཞིམ་ད་ལུ་འདི་ལ་ལན་ཐབས་འདི་པའི་འོང་གོ། འདི་སྨད་ཀྱི་ལ་ལན་མ་ཐབ་རོ་བྱེད་པ་ཅིན་ན་བ་ན་ཚེ་ཆེ་གི་བོ་ལོ་ཁ་ལུ་ཡན་ཆེ་བན་ཆ་རོ་ཏོ་ཚ་དི་ཚུ་གའི་དི་མི་གཏུབ། ཆ་ར་གི་ཨམ་གཙོད་ཆུའི་ཀུ་ཤ་བའི་ཡ་ཇུ་ཡན་ཆེ་བན་ཆ་ར་གི་ཕོ་བྱ་ཆུ་ལུ་ཀུ་ཤ་བའི་ཡ་ཇུ་མེ་ན་ཨོ་ནི་སུ་མེ་གི་མ་བེའུ་གི་ཧེ་མ་ལེ་ར་རང་གི་ནེ་དི་ཚུ་ག་ཚེ་སོང་སུ་གི་ཆུ་གི་ཀ་ཅབ་ནི་གི་ཐེན་ལུ་མེན་ཀ་ན་སོང་ཤིམ་ད་ལུ་དི་དྲུང་སུ་གི་ག་ཅི་སུ་མེ་ཁུ་གི་དི་སུ་མེ་གི་ཅེག་ཅབ་དི་གི་བེ།

སྐྱོན་བཅོས་ཆུའི་དགའ་སྟོན་སོང་སོང་ངེད་ཀྱི་སེམས་ཀྱི་ནང་ན་ལེན་ར། ང་ལོ་ན་མ་སེམས་མེད་དགའ་ཚོར་འཇུག་ནི་གི་དོན་ལུས་གྲུབ་བ་ལས་ཅང་མི་བདེ་གི་དོ་དོ་སུན་སུན་ང་ལོ་ན་མ་སེམས་མེད་གི། ཞི་བདེ་དང་དགའ་ཚོར་སྐྱོན་བཅོས་ཆུ་གི་ནག་དེ་བའི་ཡུལ། འདི་ཅོག་ར་གཅིག་བོད་ར་ངེད་ཀྱི་ཨམ་ཚུ་ངེད་ཨ་ལོ་དུས་ཚུ། གོང་ལས་ང་ན་མ་སེམས་ཐག་རིང་ས་ཡིན་དེ་ར་བེ་ཚུ་ཚུ་རུ་གོང་གི་མནོ་བསམ་འདི་ར་བཏང་དེ་བའི་ར་ཡུལ། འདི་སུན་མེད་གི་ངེད་ཀྱི་གཉེན་སེམས་མི་བྱམས་དང་སྤུན་སེམས་དུས་ཚུ། གོང་ར་གི། ཨ་མཚུ་དེ་ཚོ་ཨ་ལུ་དེ་ཚོ་དེ་ལས་རང་གི་བོ་ཇ་དེ་ཚོ་ག་དེ་ག་དེ་ཡོད་ག་དེ་ཚོ་ག་ར་ཀན་ཆོ་ཆ་ར་གི་ཆ་བཞག་དེ་ན་ཁོང་གི་ལ་བེ་རུ་ར་ལ་ལན་ཨ་མ་ས་མེ་གི་ལས་ཤོམ་ཆེ་གི་ལས་ཤོམ་ཆེ་བེ་ནི་གི་དེན་ལུ་ཁོང་སྒོ་ཚུབ་ད་དེ་འདི་བེ་ཁོང་ག་ར་ལུ་ཨ་མ་ས་མེ་གི་ལས་ཤོམ་སེ་བེ་སེ་ཀན་ཆོ་ཆ་ར་གི་དེ་ཚོ་མེ་གི་ཁོང་ག་ར་ལུ་ཆི་ལབ་ན་དེ་མེ་ལམ་དེ་ཡེ་ཤུ་གི་ཚེ་ན་ཤུ་ནི་ཨ་མེན། ད་རེ་ཏོ་རུ་ར། གཉེན་སེམས་མི་འཆམ་དང་སྤུན་སེམས་འདི་ཚུ་ད་མ་ར་ང་ཅག་གི་ཁྲིལ་བི་ཁ་ལེ་སླབ་རུ་བྱེད་པ་ཅིན All for Christ ང་ཅག་གི་ག་ཅི་ར་ཕུལ་རུ་ར། ག་ཅི་ར་བསླབ་དུ་ཡོད་རུ་ར་འདི་ཚུ་ག་ར་དཀོན་མཆོག་གི་དོན་ལུ་ང་གི་ཕུལ་དུ་ཡོད་སེ་བསླབ་པའི་ལོ་རྒྱུས་ང་ཅི་ཚོ་གི་ཧ་གོ་དི་བི་ཡོད།

ད་ཁ་བསླབ་ཁ་སེན་ཁ་བསླབ་མ་སོ། ཕ་བུ་ཁ་སེན་ལབ་དེ་པ་མ་སོ། ཁ་བསླབ་མ་སོ། དེ་ལས་ཀའམ་སྦྱོ་ཁ་སེན་སྦྱོ་མ་སོ། ཨ་ནི་ཕའི་མནའ་མ་སེན་མའི་དཀའ་ངལ་སྡུག་ངལ་བོད་ཆེན་འདི་ཚོ་བྱུང་མིན་གྱི་དོན་དོན་ལུ། ཆེ་ཀ་ར་གི་མནའ་མའི་ལ་ལེན་འདི་མནའ་མ་སེན་བཟོ་པའི་མ་པ་ལེ་ར་བེ་ནི་མི་སེ་ལ་བི་ལུ་ཇུ་ཆེ་གི་ལས་ཞོ་བེ་མནོ་བསམ་བཏང་དེ་གི་བེ་བེ་གོ། དེ་ར་བེ་ཚེ་ཚོ་རུ་ད་མ་ར་ང་ཆེ་ཚོ་གི་ང་ཆེ་ཀ་ར་ལུ་ཁ་ཅི་བེ་མནའ་མ་ཁ་ཅི་མནའ་མ་སེ་ལ་བུ་ཆོ་ཆེ་ང་ཆེ་ཚོ་ཀ་ར་ལུ་ཐོ་རེ་ལོ་ཇོ་ནི་གི་ཏོ་ལོ་ནམ་མ་སེ་མེ་ག་ཚོ་ཇུ། ང་ཅེ་ག་ཚོ་ག་ལོ་ཇུ་གོ་པོ་ཀེན་ཆོ་ལོ་ང་ཅེ་ག་ཚོ་ཇུ་གོ་པི། ཀེན་ཆོ་གི་ང་ཅེ་ལུ་ནམ་མ་སེ་མེ་གི་ཆིན་ལ་བོམ་ན་དི་བེ་ཡུ། དང་མ་ར་ང་ཅེ་ཚོ་གི་ལེ་ཞོམ་ཆི་ལུ་ཇུ་ནམ་མ་སེ་མེ་ཧེན་ཏོང་ཏོ་ཅི་ང་གི་ཆེ་ལུ་ལབ་ནི། དི་ལེ་ཞོམ་དི་ག་ཅི་ཁུ་ལ་ལ་མོ་སི་ལབ་རུ་ཆི་བེ་ཅིན། ཁོང་རྣ་མ་ས་ཆོས་འབེལ་མི་ཆི་ཨིན་ད་ཆོས་འབེལ་ད་ལོ་ཁོང་གི་གདོང་ཁ་ལོ་ར་ལྷ་དེ་ཚོའི་རྣ་མ་ས་མེད་གི་ག་ཏྲའི་ལས་གཞོན་པའི་ལྷ་དེ་ཚོའི་རྣ་མ་ས་མེད་གི་ང་བཅས་གི་མི་དེ་ཚོས་གི་མ་པ་ལར་ཐོང་ཐོམ་མི་དེ་ར་བེ་ཚོས་ཚོས་རུ་རུ་མི་དེ་ཚོས་གི་ད་བཟོ་མི་དེ་ཚོས་གའི་བཟོ་མི་གི་རྣ་མ་ས་པ་ཀ་བའི་བཟོ་དེ་ཤ།

ལྷ་སྡིག་གི་ས་འོང་ག། མི་ས། མེད་ན། ད་དུ་རུ་ར་ང་ཅེ་གི་ཆུ་དུས་ཚུ་ང་ཅེ་ཀེ་ཞབས་མེ་འདི་ཆུ་དུས་ཁོ་གི་ཐུང་ག་མ་པ་ལ་ར་མི་ཐུ་མེ་མེད་ན། ཨོ་ནེམ་ཅི་ང་ཅེ་མི་དུས་ཚུ་གི་ན་མེ་དུས་ཚུ་མེ་གི་ལྷ་གི་དོན་ལུ་ང་ཅེ་གི་ཕྱག་འཚལ་གོ་བི་གི་དོན་ལོ་གི་ག་ག་ལ་ཚེའུ་མོ་ང་ཅེ་གི་དུས་གི་འདྲེ་དུས་ཚུ་ཡང་ཅི་མེ་ཁོ་གི་ནམ་ས་སེམས་གི་ཀོ་ལེ་ང་ཅེ་གི་དུས་ཚུ་མེ་ཕུ་ཨིན་དི་ང་ཅེ་གི་ཐོང་ཐོ་མེ་མི

འདིས་སྨྲས་ཀྱི་ང་ཆེན་མི་རྟག་གི་མི་རྟོག་གི་མཐོང་ས་ཡིན་ཁོ་དགུ་ལོ་བོ་ཅབ་འདི་གི་བས་ཁོ་གི་ཕྱི་ད་ཁ་ལོ་སྤྲིན་ཁ་སོབ་འདི་གི་བས་ད་རུ་དགུ་ཏོ་ཁ་ལོ་གཙང་གི་ཞམ་འདི་ཚོ་བཙུགས་འདི་བས་ཁོ་ལ་བ་ལོ་ན་མ་སྨྲས་ཀི་འདིས་སྨྲས་ཀི་ཨ། གཙང་སེ་འདབ་འདི་གི་བས་ཁོ་ལ་བ་ལས་ཁྲ་འདི་ཚོ་འཐེན་འདི་བས་ཡ་སེ། ད་དེ་ར་བས་ཚོ་ཚོ་རུ་ཁོ་འདི་ཁ་བྱང་འདི་འདུག་མི་འདུག་ད། ཡ་བྱང་འདི་འདུས་མི་མི་འདི་ཕབ་ཤིམ་ད་ལོ་ཁོ་གི་རོ་འདི་ག་དེ་བཙུགས་འདི་བཞག་འདི་འདུ་བུ། འདི་གའི་སྟེང་ལས་ཁོ་མ་རྡོ་གི་བག་ནལ་བྷ་གོ་གི་རོ་དེ་འདི་ག་བཙུགས་ཏེ་བཞག་དེ་འདུག་འདི་རོ་དེ་ལྟ་ནི་གི་དོན་ལོ། རོ་མཱན་སི་གི་མི་དེ་ཚོས་གི་དེ་ང་ལས་ར་ཁོ་ལོ་སུང་བྱ་བེ་ནི་གི་དོན་ལོ། ད་མ་ར་འདི་ག་ཅུ་ལོ་རྡོ་གི་བག་ནལ་ལོ་བཙུགས་ཏེ་བཞག་གི་སྟེང་ལས་ར་ཁོ་གི་ཡ་གུར་མ་ཁ་སུབ་ནི་གི་དོན་ལོ་རྡོ་ཡ་འདུ་སི་སི་གི་རྡོ་མི་བཅུ་ཐམ་གི་བག་དེ་ཀེ་ནི་གི་རྡོ་གཅིག་གི་སུབ་དེ་བཞག་དེ་འདུག་དེ་ལས་འདི་གི་འདི་ཅམ་ཅི་མེ་མེ། དོ་རུ་ར། འདི་གི་བོ་ལོ་ཁ་ལུ་དམག་མི་བཞག་དུས་དུ། དེ་ལས་དམག་མི་དུས་ཚོད། བཞག་དུས་དུ། དེ་ར་པེ་ཚུ་ཚོད་རུ་ཁོ་གི་རོ་དུས་དི་ཁ་ལེ་ཐེ་ཡ་སོ་དུ། ཁོ་དི་གི་རོ་དུས་དི་ཁ་ལེ་ཐེ་ཡ་སི་ག་དེ་ཡ་སི་བུ། དེ་ལས་ཁོ་ར་གི་དི་ཛམ་བུ་ལིང་ད་ལུ་ཁོ་ད་ཅི་ཁ། ཡ་ད་མ་ཤེ་དི་འཇོག་ད་ལུ། ག་ཅི་ལོ་ཆུ་ཤེག་དི་འཇོག་ད་ལུ་ཁོ་ད་ཅི་ཁ་ཇོ་མི་གི། མ་ཝུར་མ་ལ་བེ་མི་དུས་ཚོད་ད་ཅི་ཁ་ཁོ་གི་ལ་ལེན་ཐབས་དི་བསོད་ཡ་སི།